སྣོད་འདོད་ཁམས་ལ་ཡོད་པ་ག་ཚོད་གཟུགས་ཁམས་ལ་ཡོད་པ་ག་ཚོད་གཟུགས་མེད་ལ་ག་ཚོད་ཡོད་པ་ག་ཚོད་དེ་ག་དབྱེ་བ་ཅིག་ཅིང་ཚ་ཚན་པ་གསུམ་སྒོ་ནས་ཤེས་ཀྱི་རེད་ད། དང་པོ་མཐོང་སྤང་དང་སྒོམ་སྤང་དབྱེ་བ་དེ་ཤེས་རྒྱུ་རེད་བ། འདི་ག་ཚོད་མ་ངེས་པ་ཅིག་ཤོས་དང་ཉོན་མོངས་ཚོགས་ཀྱི་ངོ་བོ་དེ། ངོ་ཐག་ཆོད་པོར་ཅིག་ཆགས་འགྲོ། ད་འདི་འདྲས་གསུངས་འདུག་དེ་ལས་ངོ་ཚ་མེད་པ་དང་ཁྲེལ་མེད་རྨུགས་གཉིད་རྒོད་རྣམ་གཉིས་ཟེར་འདུག་ངོ་ཚ་མེད་པ། ཁྲེལ་མེད་པ། རྨུགས་པ་དང་གཉིད་དང་རྒོད་པ་དེ་ལ། མཐོང་སྤང་ཡིན་པ་ཡོད་སྒོམ་སྤང་ཡིན་པ་ཡོད་གཉིས་གཉིས་ཡོད།

དེ་ནས། ཉེ་ཉོན་བཅུ་དྲུག་སྟེ། དེ་ནས་ད་ཐེངས་ཤེས་པར། དེ་ནས། ཡང། དགེ་བ་དང་ལུང་མ་བསྟན་དབྱེ་བ་ཕྱེ་ཡོང་དུས་སྐབས་ལ། འདོད་ན་མི་དགེ་གསུམ་རྣམ་གཉིས། གསུམ་པོ་དེ་ལ་རྣམ་པ་གཉིས་ཡོད།

རྨུགས་པ་དེ་རྒོད་པ་ཡིན་པ་འདྲ། རྨུགས་པ་དེ་རྒོད་རྨུགས་པ་དེ་ལ་གཉིས་འདོད་པ་ན་གཅིག་ཡིན་ན་གཉིས་ཡོད་རེད་བ། རྨུགས་པ་དང་རྒོད་པ། འདོད་ན་མི་དགེ་གསུམ་རྣམ་གཉིས། དེའི་ཕྱིར་ནི་ལུང་མ་བསྟན་ཟེར་འདུག་པ་ཁམས་གོང་ན་ཡོད་པའི་དེ་ནི།

དེ་ཕར་ཕུད་པའི་ལྷག་མ། ཇ་ཉེ་ཉོན། བུ་གའི་བཅུ་དྲུག་གི་ནང་ནས་དེ་ཕྱིར། བུ་གའི། འདོད་པ་ནི་ཡོད་ཟེར་ཡོད་རེད་པས་ད། གཞན་དག་འདོད་ཁམས་ལས་སྐྱེས་པ། ད་འདི། ཁམས་ཁམས་གསུམ་གང་དུ་ཡོད་མེད་དཔྱད་པ་འདི་ལྟ་འདི་ལྟ་ག་རེད། འདི་མ་གཏོགས་མང་པོ་མི་འདུག་བ་འདི། འདོད་དང་བསམ་གཏན་དང་པོ་ན་གཡོ་སྒྱུ་ཚངས་པས་དྲིད་ཕྱིར་ཟེར། རྨུགས་རྒོད་རྒྱགས་པ་ཁམས་གསུམ་ན་ཟེར།

གཉིས་པ་བར་དུ་ཡིད་བདེ་ཡོད་རེད་བ། ཡིད་བདེ་ཡོར། བསམ་གཏན་གསུམ་པ་ན་ནི་སེམས་བདེ་ཡོད་རེད་བ། ད་བསམ་གཏན་བཞི་པ་ཡན་ཆད་ལ་ཚོར་བ་བཏང་སྙོམས་མ་གཏོགས་ཡོད་མ་རེད་བ་སྟེ། འདིར་རང་རང་གི་ནི་ཚོར་བ་ག་རེ་ཡོད་ན་ཚོར་བ་དེ་དང་མཚུངས་ལྡན་ལ་འགྲོ་བ་དེ་ཡིན། ད་ཁམས་གོང་མ་ལ་དེ་འདྲ་ཡིན་ཟེར་དགོས། ས་གོང་མ་ས་ཇི་བཞིན་དུ་རང་རང་དང།

ད་འདི་འདྲ་ཞིག་འདུག་ཨ། སེར་སྣ་དག་ནི་བཟློག་པ་ཡིན་ཞེས་བཤད། དེ་ནས་གཡོ་དང་སྒྱུ་དང། འཆབ་དང་གཉིད། དེ།

ད་ནི་ལས་བྱེད་དགུ་དགུ་ཡོད་རེད་ཟེར། དེ་གས་མཚན་མ་འབྲས་བུ་བྱེད་ཀྱི་ཡིན་ན། དེ་ལས་ངོ་ཚ་མེད་པ་དང་ཁྲེལ་མེད་རྨུགས་གཉིད་རྒོད་རྣམ་གཉིས། དེ་ལས་གཞན་ནི་སྒོམ་སྤང་བྱ་རང་དབང་དེ་བཞིན་དྲི་མ་རྣམས་ཟེར་མཁན་དེ་བར་དུ་མཐོང་སྤང་དང་སྒོམ་སྤང་གི་དབྱེ་བ་བྱེད་པ་ཡིན། ད་དེ་ག་དེ་བྱས་ན་འགྲིག་རེད། འགྲེལ་པ་སོ་སོ་ནས་ཀློག་ད་ནི་མཆིམས་མཛོད་ནང་ལ་གསལ་པོ་ཡོད་རེད། ད་འདྲ་དུས་ཚོད་ནང་ལ།

གཞན་ནི་རྣམ་ཤེས་དྲུག་རྟེན་ཅན་གཅིག་ཐ་ཏི་བྷ་པི་བ་ལྷག་མ། ཉེ་ཉོན་ཏི་ག་ག་ཏི་ཏི། ཁ་ཕྱོགས་རེ་ད། རྣམ་ཤེས་དྲུག་ཀའི་འཁོར་ལ་འགྲོ་བ་ཡོད་ཟེར་དབང་ཤེས་ཡོད་སུ་འགྱུར་ད་གང་ལྟར་ཡིད་ཤེས་དང་དབང་ཤེས་གཉིས་ཀ་ཡོད། གཞན་ནི་རྣམ་ཤེས་དྲུག་རྟེན་ཅན་གསུངས་འདུག་བྱས། འདི་ཡིན་འདི་གི་ཁ་ཧྲ་འདི་ཡིན་ཕྱེད་ཀྱི་ཏི་ནི། རྣམ་ཤེས་གང་དང་མཚུངས་ལྡན་འགྲོ་བ་ཡི་དབང་ཤེས་དང་ཡིད་ཤེས་ག་རེ་རིགས་མི་ཏི་ཅེས་འཆད་པ་ཞིག་ཏི་ཤི་ཏི་ཅེས་འཆད་པ་རེད། ད་འདི་ནས་མར་ཨ་ནི།